རྣམ་པ་ཚོ་སྐུ་ཁམས་བཟང་ང་ཀུན་བཟང་སྒྲོལ་མ་ཡིན། ད་རིང་གི་ང་ཚོའི་ཨ་རི་རླུང་འཕྲིན་ཁང་གི་བདེ་སྐྱིད་ཀྱི་ས་བོན་གྱི་ལེ་ཚན་འདི་ན། ཉེ་ལམ་ཟླ་བ་གཉིས་ཙམ་ཞིག་གི་གོང་དུ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་བའི་ཕོ་བྲང་དུ་བོད་མི་ཚོ་ཁག་ཅིག་ལ་མཇལ་ཁ་བསྩལ་གནང་མཛད་པའི་སྐབས། མགོན་པོ་གང་ཉིད་སྐུ་ཁམས་ཧ་ཅང་བཟང་པོའི་ངང་གནས་ཡོད་པ་དང་ཆབས་ཅིག་སྐུ་ཚེ་ཡུན་རིང་བཞུགས་ཏེ་བོད་ཀྱི་ཆོས་དང་རིག་གཞུང་འདི་འཛམ་གླིང་མང་ཚོགས་ལ་ངོ་སྤྲོད་དང་མི་མང་པོའི་སེམས་རྒྱུད་ལྷོད་ལྷོད་ཡོང་ཐབས་གནང་རྒྱུར་ཞབས་འདེགས་སྒྲུབ་ཐུབ་པ་གནང་རྒྱུ་ཡིན་ཞེས་བཀའ་གནང་བ་མ་ཟད། བོད་མི་གཞོན་སྐྱེས་ཚོས་བོད་ཀྱི་ནང་ཆོས་ནང་གི་དམིགས་བསལ་ལྟ་གྲུབ་སྐོར་ལ་སློབ་སྦྱོང་ངེས་པར་དུ་བྱེད་དགོས་པ་ཡིན་ཞེས་བཀའ་ཕེབས་ཡོད་པ་རེད། ཕྱོགས་བཞི་ལས་བཟའ་བ་དང་བཙན་བྱོལ་བ་བྱས།

གཉིད་ལམ་ཡོང་གི་འདུག་ས་དེ་འདྲ་ཡིན་དུས་ཙ་ན་ངའི་ཨ་མདོ་ཚེ་ལྷག་དེ་ཡིན་དུས་གང་ལྟར་འཛམ་བུ་གླིང་འདིའི་སྒང་ལ་ཡག་ཅིག་མ་འདྲ་དྲང་གནས་ཀྱི་བོད་ཀྱི་ཆོས་དང་རིག་གཞུང་འདི་ངོ་སྤྲོད་བྱེད་ཡག་ཅིག་དང་ངོ་སྤྲོད་བྱས་པ་དང་ཆབས་ཅིག་མི་མང་པོའི་སེམས་རྒྱུད་ལྷོད་ལྷོད་ཆགས་ཡག་ཅིག་ལ་ངས་ཞབས་འདེགས་སྒྲུབ་བསམ་པ་དེ་བརྗོད། བོད་པ་གཞོན་སྐྱེས་ཚོ་བོད་ཀྱི་ཆོས་དང་རིག་གཞུང་ཟེར་ཡག་དེ་རྒྱ་མིས་རྨོངས་དད་ཟེར་གི་ཡོད་རེད་དེ་འདྲས་ཅིག་ང་ཚོ་རེད་མི་འདུག་ག

སྐད་ཆ་དྲི་མཁན་མང་པོ་ཡོང་གི་ཡོད། བྱས་ཙང་ཁ་ད་ང་རང་ཚོའི་བོད་ཀྱི་ནང་ཆོས་འདི་རྒྱ་མིའི་ཁྱི་ཤི་ད་པ་ཚོ་ནས་རྨོངས་དད་ཅིག་རྩ་བ་ནས་མ་རེད། སོ་སོ་མ་གོ་བ་བྱས་མ་ཤེས་ནས་བསྡད་རྒྱུ་འདི་ཁག་ཁག་རེད། མ་གཏོགས་ཞེན་ཁོག་སློབ་སྦྱོང་བྱས་ནས་བྱས་པ་ཡིན་ན་བོད་ཀྱི་སངས་རྒྱས་པའི་ཆོས་འདི་དཔེ་རིག་པ་གཏིང་ཟབ་ཡོད་བསྡད་པ་ཅིག་གིས། དངོས་གནས་བྱས་ཀྱི་འཛམ་བུ་གླིང་འདིའི་སྒང་གི་ནས་ཆོས་ལུགས་ཚང་མ་ལ་ངས་དཔེ་གུས་ཞུ་བྱེད་ཀྱི་ཡོད་རེད་དེ་ཡིན་ནའི། རྒྱུ་མཚན་གྱི་ཐོག་ནས་ལུགས་སྲོལ་འགྲེལ་བཤད་རྒྱག་ཡོད་དེ། ཨ་ནི། ཆོས་འདི་བོད་ཀྱི་ནང་ཆོས་འདི་ཡག་ཤོས་ཆགས་བསྡད་ཤག་ཨེ་ཁྱེད་རང་ཚོ་གཞོན་སྐྱེས་ཚོས་འདི་སེམས་ལ་ངེས་པ་བྱས་ཨ་ནི་བོད་ཀྱི་ནང་ཆོས་དོ་སྣང་ཡག་པོ་བྱེད་དོ་བ་ཚོ་ནང་ཆོས་ཀྱི་ལྟ་གྲུབ་སྐོར་ལ་ཡར་དོ་སྣང་ཏོག་ཙམ་བྱེད་ཐུབ་ན། དངོས་གནས་ཆོས་ལྟ་གྲུབ་ཀྱི་ཐོག་ནས་འགྲེལ་བཤད་རྒྱག་ཡག་ཡོད་བསྡད་པ་ཅིག་གི་གལ་ཆེན་པོ་ཞེ་དྲག་རེད། ས་འདི་འདྲ་ཡིན་དུས་ཁྱེད་རང་ཚོས

རང་ལ་ཆ་བཞག་ནས་ཉེས་པ་མང་པོ་བཟློག་འགྲོ་གི་རེད། གཞན་ལ་ཆ་བཞག་ནས་སྙིང་རྗེའི་དབང་གིས་ཕན་པ་སྒྲུབ་ཀྱི་རེད། ཕན་པ་འབའ་ཞིག་སྒྲུབ་ཀྱི་རེད། གནོད་པ་བྱེད་ཀྱི་མ་རེད། དེ་འདྲ་ཡིན་པ་ཡིན་དུས་ཙ་ན་གཞན་ལ་ཡིན་ནའི་ཁོ་རང་གནས་སྐབས་དེ་ལ་དགའ་བདེ་ཞིག་སྐྱེས། ཇི་ཙམ་གྱིས་སེམས་ལ་དགའ་བ་སྐྱེས་པ་དེའི་ཚོད་ཀྱིས་ཆགས་སྡང་གི་བློ་ཕྲན་བུ་ཉུང་རུ་འགྲོ་ཡ་ཡོང་སྲིད་པ་རེད། ཅེས་གསུངས། དཔེར་ན་མི་གཅིག་ལ་ཡར་དངོས་གནས་རང་དཔེ་བསམ་པ་རྣམ་དག་གིས་དཔེ་བྱམས་པོ་བྱས་དགའ་པོ་བྱས་པ་ཡིན་ན། མི་དེ་ལ་བརྩེ་བ་བྱས་པའི་ཚོར་བ་ཤུགས་ཆེན་པོ་ཅིག་སླེབས་བསྡད་ཀྱི་རེད། བརྩེ་བ་བྱས་པའི་ཚོར་བ་ཤུགས་ཆེན་པོ་ཅིག་བསྡད་པ་ཡིན་ན། ཚོར་བ་དེ་བསྡད་པའི་རིང་ལ་མི་དེ་རྐྱེན་རུ་ཏོག་ཙམ་བྱུང་པ་ཡིན་ན་ལམ་སང་རླུང་ལངས་ཡག་དང་ལམ་སང་ཕག་རས་རྒྱག་ཡག་ལམ་སང་འཕག་འཚག་རྒྱག་ཡག་ཕལ་ཆེར་ཡོང་གི་མ་རེད། ངས་ངོ་ཤེས་པ་དེ་འདྲས་ཡོད་འདོད། དེ་བ་ང་ཚོ་ཐུགས་སྙིང་རྗེ་གོ་བ་འདྲས་བཤད་བྱས་དེས་བྱས་ནི་དེས་རྐྱེན་བྱས་ནི།

གཞན་དོན། ཁུར་དུ་འཁྱེར་བའི་དབང་གིས་གཞན་དོན། གཞན་གྱི་སྡུག་བསྔལ་ཕྲག་པར་འཁྱེར་བའི་དབང་གིས་རྟག་ཏུ་སེམས་ལ་ལྗིད་ཁོག་རེ་བྱུང་བ་ཡིན་ནའི་ཅིག་རིན་ཆོག་ཅིག་འདུག་པ། ལྷག་པར་དུ་ཡང། སྙིང་རྗེ་ཅིག་སེམས་ལ་ལྗིད་ཁོག་ལེན་ཡ་དེ་དང་དུ་ལེན་པ་རེད་བ། རེ་བ། རང་གི་སྡུག་བསྔལ་གྱིས་མི་བཟོད་པ་སླེབས་ཡོང་དུས་ཙང་ནས་དང་དུ་ལེན་པ་མ་རེད་བ། རང་ལ་རང་དབང་མེད་བཞིན་དུ་རང་གི་སྡུག་བསྔལ་གྱིས་རང་ཉིད་ཕར་གནོན་བྱས་ཨེ་ནི། ད་སྡུག་བསྔལ་མནར་བསྡད་དུས། ཞིག་སེམས་ཀྱི་གཏིང་དེ་ཅི་དྲག་བསམ་པའི་བསམ་བློ་ཞིག་འདུག་ག་ཨ་ཆད་འུ་ཐུག་གི་བསམ་བློ་ཞིག་སླེབས་འདུག་ག། གཞན་གྱི་སྡུག་བསྔལ་བསམ་བློ་བཏང་ནས་གང་དྲག་ཅི་དྲག་བསམ་པའི་བསམ་བློ་དེ་དང་དུ་ལེན་པ་རེད་འདུག་ག། དང་དུ་བྱས་པ་རེད་བ། དང་དུ་ལེན་པ་ཡིན་དུས་ཙང་ནས་རང་དབང་མེད་པར་སྡུག་བསྔལ་གྱི་དབང་དུ་ཕྱིན་པ་མ་རེད་བ། གཞན་གྱི་སྡུག་བསྔལ་བསམ་ཡག་ལ་ཡག་ག་སུ་རེད་བོད་སྐད་སྤྲོ་སྣང་བྱས་བྱས་ཏེ་དགོས་པ་མཐོང་རྒྱུ་མཚན་མཐོང། དེ་འདྲའི་ཞིག་གི་ཐོག་ནས་གཞན་གྱི་སྡུག་བསྔལ་སེམས་ཁུར་བླངས་པ་ཡིན་དུས་ཙང་ནས་དེ་འདྲའི་གི་སེམས་ཁུར་བླང་ཡག་དེ་ཡོང་ཡག་དེ་གཏིང་དེ་སྙིང་སྟོབས་ཡོད་ནས་ཡོང་གི་ཡོད་རེད་བ་ཙང་སྙིང་རྗེ་སྙིང་སྟོབས་སྐྱེ་གི་འདུག་བ། རང་ཉིད་སྙིང་རྗེ་སྐྱེ་ཡོང་དུས་སྙིང་སྟོབས་སྐྱེ་ཡོང་གི་ཡོད་རེད་སྙིང་རྗེ་སྙིང་སྙིང་སྙིང་རྗེ་ཞི་རུ་དེ་ལ་སྙིང་སྟོབས་སླེབ་ཀྱི་ཡོད་རེད་སྙིང་སྟོབས་དེ་ག་ཚད་ཡོད་པ་དེའི་ཚོད་ཀྱི་དངངས་སྐྲག་ཉུང་འགྲོ་གི་རེད་བ་འཇིགས་སྣང་ཉུང་འགྲོ་གི་རུ་བ།

བ། ཇི་ལྟར་རང་གི་སྡུག་བསྔལ་གྱིས་སེམས་མ་སྐྱིད་པ་ཡོང་པའི་གནས་སྐབས་དེ་དང་སྙིང་རྗེའི་རྐྱེན་པས་འཕྲལ་ཅིག་ཅིག་སེམས་ཏོག་ཙམ་པའི་དགའ་སོགས་རེ་བ་ཀེ་པའི་གཡག་ལྷང་ལྷང་རབ་ཆ་བྱས་ཀྱི་བྱུང་བསྡད་པ་གཉིས་པོ་འདི་གཏིང་རྩའི་ཆ་ནས་གཙང་མ་ནས་མི་འདྲ་ཡིན་ས་རེད། དེ་དང་ཕྱོགས་མཚུངས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། དེང་སང་ཚན་རིག་པ་ཀླད་པར་བརྟག་དཔྱད་བྱེད་མཁན་ཚོས་བརྗོད་པར་བྱས་ན། ཁོང་ཁྲོ་ཡང་ཡང་ཟ་བ་ཡིན་ན། དེས་ལུས་ཟུངས་ཉམས་ཏེ་གཟུགས་པོ་བདེ་ཐང་ལ་གནོད་སྐྱོན་ཡོང་གི་ཡོད་པ་དང། ཡང་སྙིང་རྗེ་ཡང་ཡང་གོམས་པ་ཡིན་ན་དེས་ལུས་ཟུངས་འཕེལ་གྱི་ཡོད་པའི་འགྲེལ་བརྗོད་བྱེད་ཀྱི་འདུག་ཅེས་བཀའ་གནང་དོན། དེ་རིགས་ཀྱི་སར་འདྲ་ཚན་རིག་པའི་ཐོག་ནས་ཀླད་པ་ལ་བརྟག་དཔྱད་བྱས་ཀླད་རྩ་ལ་བརྟག་དཔྱད་བྱས་ཡོང་དུས་ཙང་ནས་སྙིང་རྗེའི་བསམ་པ་ཤུགས་ཆེན་པོ་ཡོད་པའི་ཁ་ཐུག་ལ་ཡང་ཀླད་རྩ་གཡོན་ངོགས་དེ་ཁྲག་གི་རྒྱུ་བ་དེ་ཤུགས་ཆེར་འགྲོ་གི་ཡོད་པ་རེད་དེ། བཟང་རྟགས་རེད་ཟེར་འདུག་བ། ལུས་པོའི་འཕྲོད་བསྟེན་ལ་ཕན་གྱི་ཡོད་རེད་ཟེར་འདུག་བ།

ཟུངས་ཀྱི་དྭངས་མ་དེ་ཟ་གི་ཡོད་རེད། ད་སེམས་ཅན་ཞིག་ཟ་གི་འདུག་ཞེ་ན་མ་རེད་དེ་ཡིན་ནའི་འདི་ཉམས་འགྲོ་ཡ། སེམས་ལ་ཤུགས་ཆེ་གི་ཡོད་རེད་དོ། སྙིང་རྗེའི་བསམ་པ་སྐྱེས་པ་ཡིན་ན་ལུས་ཟུངས་དེ་འཕེལ་ཡོང་གི་ཡོད་རེད། ལུས་ཟུངས་དེ་ཤུགས་ཆེར་འགྲོ་གི་ཡོད་རེད་ཟེར་གི་འདུག་བ། བྱས་ཙང་ཀ། སྙིང་རྗེ་སྙིང་རྗེ་བློ་གཏད་ཀྱི། ཚུར་ཤོག་དེ་ནས་བཤད་པ་ཡིན་ན་ཕལ་ཆེར་སྙིང་སྟོབས་སླེབས་གི་ཡོད་རེད། སྙིང་སྟོབས་སླེབས་པའི་རྐྱེན་གྱིས་ལུས་ཟུངས་དེ་དེ་འཕེལ་ཡོང་གི་ཡོད་རེད་ལུས་ཟུངས་དེ་དེ་ཤུགས་ཆེར་འགྲོ་གི་ཡོད་རེད། རེད་བ།

ཁོང་ཁྲོའི་རྐྱེན་པས་ལོག་བ་ལས་ཡ་དེ་ལྐུགས་པས་ལོག་བ་རེད་ཤག། ད་རིང་འདིར་མཚམས་འཇོག་ཞུ་གི་ཡིན་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང།